གངས་ལྗོངས་ཕྱི་ནང་གི་རྒྱ་ཆེ་བའི་གསན་མཁན་ལྷན་རྒྱས་ཚོ་ཁྱེད་རྣམ་པའི་ལོ་སར་བཟང་ང། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་བྱུང་བཅུ་བདུན་པའི་ཤིང་འབྲུག་ལོ་བོད་ཟླ་དང་པོའི་ཚེས་གཉིས་དང་སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་གཉིས་པའི་ཚེས་བཅུ་གཅིག་རེས་གཟའ་ཉི་མ་རེད། གཤམ་གྱི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་ངོ་སྤྲོད་དང་རྒྱང་སྒྲོག་བྱེད་ཀྱི་ཡིན། གསན་མཁན་རྣམ་པ་ཚོ་ཐེངས་འདིའི་ལས་རིམ་ཁག་གི་ཐོག་མར། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བོད་ལ་གཞིས་བྱེས་གཉིས་སུ་བཞུགས་པའི་བོད་མི་ཡོངས་ལ་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ལ་བསྩལ་གནང་མཛད་པའི་ལོ་སར་གསུང་འཕྲིན་ཞིག་གིས་གཙོས་པའི་བཞུགས་སྒར་དུ་བོད་ཀྱི་ལོ་སར་གཞུང་འབྲེལ་སྲུང་བརྩི་ཞུས་ཡོད་པའི་གནས་ཚུལ་ཞིག་དང་བཅས། དེ་རིང་གི་གསར་འགྱུར་ཁག་དང། མཐར་མདོ་སྨད་ཀྱི་དགོན་སྡེ་དང་ཞིང་འབྲོག་ས་ཁུལ་ནས་ལོ་གསར་རོལ་སྟངས་སྐོར་གྱི་ལྕགས་མོ་མཚོས་གཙོ་སྐྱོང་གནང་བའི་རང་དབང་གླེང་སྟེགས་ཞེས་པའི་ཆེད་དུ་སྡེ་ཚན་ཞིག་དང་བཅས་དེ་རིང་གི་ལས་རིམ་ལ་གསན་རོགས། གསན་མཁན་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ལ་བོད་ལ་གཞིས་བྱེས་གཉིས་སུ་བཞུགས་པའི་བོད་མི་ཡོངས་ལ་བསྩལ་གནང་མཛད་པའི་ལོ་སར་གསུང་འཕྲིན་ཞིག་ལ་གསན་རོགས་གནང། བོད་ལུགས་ལོ་སར་ལ་ཡ་ཨ་ནི་གཞིས་བྱེས་བོད་མི་ཚང་མ་ལོག་ལ་ཡ་ཨ་ནི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ང་ཚོ་བོད་པ་བཙན་བྱོལ་བ་ཆགས་བྱས་དཀའ་ངལ་ཆེན་པོ་ཞིག་འོག་ལ་བསྡད་པ་རེད་རྒྱ་གུང་ཁྲན་པའི་སྟོབས་ཤུགས་ལྡན་པ་ཅིག་འོག་ནས་འདུག་སེ་བསྡད་པ་རེད་དེ་ང་ཚོ་བོད་རྒྱ་ཆེ་མི་མང་གི་ཅིག་དད་མོས་ཀྱི་སེམས་ཤུགས་འདི་ནམ་ཡང་འགྱུར་བ་མེད་པ་བྱས་བསྡད་པ་རེད། ཅིག་ངས་ཡ་དེ་འགོ་འདྲ་པོ་ཁྲིད་བྱས་འདུག་སེ་བསྡད་པ་རེད། ཟེར་ན་དེ་སྔ་བོད་བཅིངས་འགྲོལ་བཏང་ནས་རྒྱ་མི་གུང་ཁྲན་གྱིས་འདུག་སེ་ཕར་དབང་འདྲ་པོ་བསྒྱུར་དུས་ཙ་ནས་བོད་ཀྱི་ཆོས་དད་དང་དེ་གྱད་འདི་འགྱུར་བ་འགྲོ་གི་རེད་བསམ་པ་ཅིག་གིས་རེ་བ་འདི་བརྒྱབ་པ་རེད་དེ་ང་ཚོ་བོད་པའི་ཆོས་དང་རིག་གཞུང་གི་དད་མོས་འདི་ཁྱོན་ནས་དཔེ། ཇེ་བརྟན་ཇེ་བརྟན་ལ་ཕྱིན་བྱས་ཞེ་དྲག་ཡག་པོ་རེད་བཞག་ཨ་ནི་བོད་ཙམ་མ་ཡིན་པར་ད་དེང་སང་རྒྱ་ནག་རང་ནང་ལོགས་ལའང་ནང་ཆོས་ལ་དོ་སྣང་གསར་པ་སླེབས་དེ་ནས་འཛམ་བུ་གླིང་ས་ཁུལ་མང་པོ་ཅིག་ལ་ཡ་བོད་ཀྱི་ཆོས་དང་རིག་གཞུང་ཟེར་དུས་ཙ་ནས་ཅིག་དངོས་གནས་དྲང་གནས་ཀྱི་ཁོ་རྒྱུ་མཚན་ལྡན་པ་རིགས་པ་དང་ལྡན་པ་ཨ་ནི་བསམ་བློ་བཏང་པ་ཡིན་ན་སེམས་ཀྱི་ཞི་བདེ་ཡོང་ཡ་ཅིག་གི་སེམས་བཟང་དུ་འགྲོ་ཡ་དེ་འདྲ་གི་ཐོག་ལ་དཔེ་ཁ་ཡོད་ལག་ཡོད་ཀྱི་བོད་ཀྱི་ཕན་ཐོགས་ཡོང་ཐུབ་པ་ཞིག་གི་ད་མངོན་བསྡད་དུས་ཙ་ནས། དེ་རིང་ཁ་སང་འཛམ་གླིང་ནུབ་ཕྱོགས་ནས་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ལ་དམིགས་བསལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་གི་འདུག་ག་ཨ་ནི་ཚན་རིག་པའི་ནང་ནས་དཔེར་ན་ང་དེ་ཆ་བཞག་ན་དཔེ་ཚན་རིག་པའི་ནང་ནས་ཆོས་ལ་དད་པ་མེད་ན་ཡང་ཅིག་གི་སེམས་པ་བཟང་པོ་བྱེད་དགོས་ཡག་གི་ང་ཚོ་བོད་པའི་རིག་གཞུང་དེ་དམིགས་བསལ་གྱི་དོ་སྣང་བྱས་ནས་དགའ་མོས་བྱེད་མཁན་དེ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་བྱས་ཙང་ང་ཚོ་བོད་པ་ཅིག་གི་སོ་སོའི་ཆོས་དང་རིག་གཞུང་ཅིག་དངོས་གནས་དྲང་གནས་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་བསྡད་པ་ལྟ་འདི་ཞིག་གིས་རྒྱ་གུང་ཁྲན་གྱིས་བོད་འདི་བར་ཅིག་ནག་གསུབ་གཏོང་ཡག་གི་ཐབས་ཤེས་རིམ་པ་བྱས་པ་རེད་དེ་འདི་ནག་གསུབ་འགྲོ་ཡག་གི་ཚབ་ལ་ཡང་འཛམ་བུ་གླིང་འདི་ག་ལ་དོ་སྣང་གསར་པ་རེད་དེ་ཡག་ཅིག་ཆགས་བསྡད་པ་གསལ་པོ་ཞིག་རེད་ད་སླད་ཀྱང་ང་ཚོ་བོད་པ་ཅིག་གིས་བོད་རང་གི་ཕ་མེས་ཀྱིས་ཅིག་དངོས་གནས་དྲང་གནས་ཀྱི་བསམ་པ་བཟང་པོ་བྱེད་ཡག་ཐ་ན་པའི་འབུ་སྲིན་ཚུན་ཆད་ལོག་ལ་ཡང་ཅིག་གི་བརྩེ་བ་བྱེད་ཡག་ཅིག་གི་ང་ཚོ་གོམས་གཤིས་ཡོད་པ་རེད་ཅིག་འཛམ་བུ་གླིང་ག་ས་ག་ལ་ད་དེ་སྔ་བོད་ཀྱི་ནང་ཆོས་དུ་དོ་སྣང་གང་མེད་མཁན་མ་ཤེས་མཁན་དེ་ཚོའི་གྲས་ཀྱིས་ཅིག་གི་བོད་པའི་ཅིག་གི་སེམས་པ་བཟང་པོ་བྱེད་ཡག་དང་ཡ་རབས་བྱེད་ཡག་དེ་དག་ལ་ཅིག་གི་འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ནས་དོ་སྣང་གསར་པ་བྱེད་བསྡད་ཀྱི་འདུག་ག་བྱས་ཙང་ང་རང་ཚོ་བོད་པ་སོ་སོའི་ཕ་མེས་ནས་མར་ཅིག་གོམས་གཤིས་བཟང་པོ་ཡོད་བསྡད་པ་ད་དེ་ཚང་མས་ཅིག་འཛམ་བུ་གླིང་གི་གཅེས་ནོར་ཅིག་ཡིན་བསམ་པ་བྱས་བྱས་ང་ཚོ་དེ་བདག་པོ་བྱེད་ཡག་དེ་གལ་ཆེན་པོ་རེད་ཤག་ང་རང་ཆ་བཞག་ན་ཟི་ལིང་ནས་སྐྱེས་ཨེ་ནི་ལྷ་སར་ཡར་ཆུང་ཆུང་སྒང་སླེབས་ཨེ་ནི་བོད་ཀྱི་དངོས་གནས་དྲང་གནས་ཀྱི། གཅིག་གི་སེམས་པ་བཟང་པོ་བྱེད་ཡག་དེ་ཨེ་ནས་ཆོས་ཕྱོགས་ཐོག་ནས་བཤད་པ་ཡིན་ན་ནང་ཆོས་སྤུས་དག་ཤོས་དེ་ང་ཚོ་བོད་པས་བདག་པོ་རྒྱབ་བསྡད་ཡོད་རེད་ད་ཐའི་ལེན་དང་འབར་མ་དང་འདྲ་བ་ནང་པའི་ཡུལ་གྲུ་རེད་ཞེ་དྲག་ཡག་པོ་ཡོད་རེད་རེད་དེ་ཡིན་ནའི་གཅིག་གི་སློབ་སྦྱོང་གཏིང་ཟབ་པོ་བྱས་ནས་འགྲོ་བསྡད་མཁན་དེ་བོད་དང་སོག་པོ་ཨ་ནེ་སོག་པོ་ད་ཉམས་ཆག་ཞེ་པོ་ཕྱིན་ཚར་རེད་ས་ད་ང་ཚོ་བོད་ཀྱི་དངོས་གནས་དྲང་གནས་ཀྱི་གོམས་གཤིས་བཟང་པོ་ཡོད་བསྡད་པ་དེ་འཛམ་བུ་གླིང་གི་སྤྱི་ནོར་ཆགས་བསྡད་ཀྱི་ཡོད་རེད་ས་ད་དེ་ཚང་མས་དེ་དོ་སྣང་བྱས་མུ་མཐུད་ནས་ང་ཚོ་ད་འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་བོད་ཀྱི་ཆོས་དང་རིག་གཞུང་ལ་དོ་སྣང་བྱེད་མཁན་མི་ཇེ་མང་ཇེ་མང་འགྲོ་བསྡད་ཀྱི་ཡོད་རེད་ལ། ཅིག་ང་ཚོས་ཅིག་གི་ཞབས་བརྟན་བསྒྲུབ་ཡག་གི་བཟོ་འདྲ་བ། ཅིག་གི་ཕྱག་མཆོད་འབུལ་ཡག་གི་བཟོ་འདྲ་བ་ཙམ་མ་ཡིན་པར་བསམ་བློ་གཏོང་སྟངས་ཀྱི་ཐོག་ནས། ཅིག་གི་བྱམས་སྙིང་རྗེ། ཅིག་གོང་མཐོར་གཏོང་ཡག་གི། གང་ལྟར་ང་ཚོའི་གོམས་གཤིས་ཅིག་ཡོད་བསྡད་པ་ལྟ་དེ། འཛམ་བུ་གླིང་ག་ས་ག་ནས་དོ་སྣང་བྱེད་ཀྱི་རེད་ལ། ད་མུ་མཐུད་ནས་ཨེ་ནི། དོ་སྣང་ཡོང་ཡག་ལ་ང་རང་ཚོ་ཚང་མ་ལོག་གིས། ཨེ་ནི་སོ་སོས་ཉམས་ལེན་བྱེད་དགོས་རེད། གལ་ཆེན་པོ་ཞེ་དྲག་འདུག། བོད་པ་སོ་སོའི་རྩ་ནས་ཅིག་བསམ་པ་བཟང་པོ་ཡོད་བསྡད་པ་གཅིག་གིས་ད་སྤྱིར་བཏང་འཛམ་བུ་གླིང་ག་ས་ག་ནས་ངོས་འཛིན་བྱེད་བསྡད་ཀྱི་འདུག་པ་བྱས་ཙང་ང་རང་ཚོ་འདི་སྐྱེས་པའི་ཁ་ཐུག་ནས་མི་འདྲ་བ་ཅིག་གང་ཡོད་མ་རེད་མི་གཅིག་པ་རེད་རེད་དེ་ཡིན་ནའི་ང་རང་ཚོ་གོམས་གཤིས་ཁོ་ཅིག་གིས་བསམ་པ་བཟང་པོ་བྱེད་ཡག་གི་ཐ་ན་འབུ་སྲིན་ཚུན་ཆད་ལོག་ལ་པའི་སྲོག་གཅོད་མ་བྱེད་ཟེར་བྱས་ནས་ང་ཚོ་དེ་འདྲས་ཀྱི་གོམས་གཤིས་བཟང་པོ་ཅིག་ཡོད་བསྡད་པ་རེད་འདུག་པ་བྱས་ཙང་ང་རང་ཚང་མ་ལོག་གིས། བོད་པའི་གོམས་གཤིས་བཟང་པོ་ཡོད་བསྡད་པ་དེ་མུ་མཐུད་ནས་རྒྱུན་འཛིན་ཐུབ་ཡག་ཅིག་ད། ཆོས་དད་ཡོད་ནའི་རེད་མེད་ནའི་རེད། འཛམ་བུ་གླིང་སམ་ཤར་ནུབ་ལྷོ་བྱང་ག་ས་ག་ལ་ཡང་སེམས་པ་བཟང་པོ་བརྩི་ཡག་གི་གོམས་གཤིས་དེ་ཕར། ཕར་རྒྱ་བསྐྱེད་ཐུབ་ཡག་ཅིག་དེ་ཚང་མས་ནི་སེམས་ལ་བཞག་ཨེ་ཧུར་ཐག་བྱེད་རོགས་ཅིག་ཨེ་ད་ང་ཚོ་བོད་ཀྱི་ཞིག་གི་སེམས་ཁམས་རིག་པའི་སྐོར་དེ་ནང་པའི་ཡུལ་གྲུ་ཚོའི་ནང་ལོགས་ནས་བོད། ཟབ་ཤོས་རེད་ཤག། ཅིག་གི་བསམ་བློའི་འགྲོ་སྟངས་ག་འདྲ་ག་འདྲ་ཡིན་པ་དེ་ཚོ་དྲལ་ཏེ་ང་ཚོ་དེ་སྔ་བོད་ལ་ཡ། མེད་སེ་འབྲས་ཚོས་གཙོ་བོར་གྱུར་པའི། བའི་དགོན་པ་ཁག་དེའི་རིགས་ཀྱི་གཞུང་ཆེན་སློབ་གཉེར་བྱེད་ཀྱི་ཡོད་རེད། དེ་དངོས་གནས་དྲང་གནས་ཀྱི་ཅིག་འཛམ་བུ་གླིང་གི་གཅེས་ནོར། ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོང་ཐུབ་པ་ཅིག་གི་ཡག་པོ་ཞེ་པོ་ཅིག་རེད་ཤག་དེ་ང་ཚོ་བོད་པའི་ཨ་ད་བར་དུ་དངོས་གནས་དྲང་གནས་ཀྱི་བུ་གའི་ད། ཁ་ནས་བཤད་པ་ཙམ་མ་ཡིན་པའི་ལག་ལེན་བཀལ་ནས་པས་ང་ཚོའི་ཆོས་སྐད་བྱས་ན་བཤད་སྒྲུབ་ཟུང་འབྲེལ་བྱས་ནས་ང་ཚོས་བདག་པོ་རྒྱབ་པ་རེད། དེ་སྔ་ང་ཚོ། སེམས་པ་བཟང་པོ་བྱེད་ཡག་གི། དེ་འདྲའི་གི་བསླབ་བྱ་བཟང་པོ་ཅིག་བཤད་སྒྲུབ་ཟུང་འབྲེལ་གྱི་ཐོག་ནས་ང་ཚོ་བོད་ལ་ཡ་ཨ་ད་བར་དུ་བདག་པོ་རྒྱབ་བཞག་པ་འདི་ད་འཛམ་བུ་གླིང་འདི་སྒང་ལ་འདུག་བ། དོ་སྣང་གསར་པ་སླེབས་ཡ་ཅིག་དང་ཁྱབ་ཐུབ་ཡ་ཅིག་གི་གནས་ཚུལ་ཅིག་སླེབས་འདུག་བ། དེ་འདྲའི་ཡིན་དུས་ང་རང་ཚོ་བོད་པ་ཚང་མ་ལ་དཔེ་སེམས་ཤུགས་བསྐྱེད་དཔེ་སྙིང་སྟོབས་བསྐྱེད་བྱས་ཨ་ནེ་ཚང་མས་དཔེ་ཧུར་ཐག་བྱེད་རོགས་བྱེད་ཟེར་ནས་ང་ཟེར་ཡག་འདི་ཡིན། ཨ་ལྷག་པར་བོད་ནང་ལ་ཡོད་བསྡད་པའི་གཞིས་ལུས་རྒྱ་ཆེ་མི་མང་བདེ་སྐྱིད་འདི་མི་ཚང་མ་ལོག་སྔོན་ནས་དད་པ་དང་དམ་ཚིག་གཡོ་བ་མེད་པ་བྱས་ནས་ཞེ་དྲག་ཡག་པོ་རེད་ད་ད་དུང་ང་རང་ཚོ་ཅིག་བོད་ལ་ཡར་ལོ་སྟོང་ཕྲག་གི་རིང་གི་ཅིག་གོམས་གཤིས་བཟང་པོ་ཡོད་བསྡད་པ་འདི་ཡིན་འདི་ད་ཅིག་རྒྱུ་མཚན་ག་འདྲས་ཡིན་པ་སྟོམ་རིང་པོ་གཅིག་གི་བསམ་བློ་གཏོང་ཡག་དེ་དེ་ང་ཚོ་བོད་པ་དང་མི་རབས་གསར་བ་ཚོས་དོ་སྣང་གསར་བ་བྱེད་དགོས་གཅིག་གི་ཆགས་ཤག་ཅིག་ང་ཚོའི་གོམས་གཤིས་ཡིན་ཟེར་གཅིག་པོ་མིན་པ་བྱས་རྒྱུ་མཚན་ག་རེ་རེད་འདུག་ཨ་ནི་དངོས་ཡོད་གནས་ཚུལ་ལ་ཡར་དེ་རིང་ཁ་སང་འཛམ་བུ་གླིང་འདི་སྒང་ལ་ཚན་རིག་པ་ཚོས་དགའ་པོ་བྱེད་ཡག་ད་ནུབ་ཕྱོགས་རྒྱལ་ཁབ་ཆོས་ལ་འབྲེལ་བ་མེད་མཁན་ཚོས་དམིགས་བསལ་གི་དོ་སྣང་བྱེད་ཡག་དེ་གྱིས་དེ་རྒྱུ་མཚན་ག་རེ་རེད་འདུག་ག་དཔེ་དོ་སྣང་བྱས་བྱས་ང་ཚོ་བོད་པ་རང་གི་འདི་ལོ་སྟོང་ཕྲག་གི་རིང་གི་གཅེས་ནོར་ཅིག་ཡོད་བསྡད་པའི་ལྟ་འདི་ཚང་མས་དེ་ངོས་འཛིན་ཐུབ་པའི་ཐོག་ནས་བདག་པོ་རྒྱག་ཡ་དེ་དཔེ་གལ་ཆེན་པོ་རེད་ང་རང་ཚོ་ཚང་མ་ལོག་ཁ་ནས་ཞི་བདེ་དེ་ཞི་བདེ་ཟེར་གྱི་ཡོད་རེད་ཞི་བདེ་ཟེར་ཡག་དེ་སེམས་ཀྱི་ནང་ནས་བཟོ་དགོས་པ་མ་གཏོགས་ཨེ་ནི་གོ་མཚོན་མེད་པ་གཅིག་པོ་སྐད་ཆ་མ་རེད། བྱས་ཙང་ང་རང་ཚོ་བོད་ཀྱི་རིག་གཞུང་གོམས་གཤིས་ཡོད་བསྡད་པ་འདི་གིས་དངོས་གནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ་བཟོ་ཡག་གི་དཔེ་དེ་རྒྱུ་ཆ་ཡག་ཤོས་རེད་ཤག་འདི་ང་རང་ཚོ་ཚང་མ་ལོག་གི་ཤེས་པ་བྱེད་ནས་བདག་པོ་ཡག་པོ་ཞིག་རྒྱབ་ཨེ་ནི་གཞན་དེ་ག་ཡིན་ཚང་མ་ལོག་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་ཐུགས་རྗེ་ཆེ། གསན་མཁན་རྣམ་པ་ཚོ་དེ་རིང་ནི་ང་ཚོ་བོད་པའི་ལོ་སར་རེད་ལ། དེ་ཡང་བོད་ཀྱི་རྒྱལ་ས་ལྷ་ས་དང་བཞུགས་སྒར་རྡ་རམ་ས་ལས་གཙོས་བོད་ཁམས་ཡོངས་དང། དེ་མིན་འཛམ་གླིང་ཡུལ་གྲུ་ཀུན་ན་འཚོ་བཞུགས་བོད་མི་ཚོས་ཉིན་གཅིག་དུས་གཅིག་ལ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་ཤིང་འབྲུག་ལོའི་ལོ་སར་དགའ་སྟོན་རོལ་དང་རོལ་བཞིན་པ་ལྟར། བཞུགས་སྒར་རྡ་རམ་ས་ལར་བོད་ཀྱི་གཞུང་འབྲེལ་ལོ་སར་སྲུང་བརྩི་བྱས་གནང་འོག་གི་བོད་ལུགས་ཤིང་འབྲུག་ལོ་གནམ་ལོ་གསར་དུ་བཞད་པའི་ཚེས་གཅིག་གི་སྔ་དྲོར་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཡང་སྟེང་དུ་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་མཁན་རིན་པོ་ཆེས་དབུས་དགེ་འདུན་པ་རྣམས་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་དང་སྤྱི་འཐུས་ཚོགས་གཞོན་གཙོས་པའི་མཛད་གཙོ་རྣམ་པ་དེ་བཞིན་སྲི་ཞུ་ལས་བྱེད་པ་རྣམས་ལྷན་འཛོམས་ཀྱིས་ཚེས་གཅིག་གི་ཚེས་གཏོར་ཆོ་གའི་སྒོ་ནས་བོད་ཀྱི་གཞུང་འབྲེལ་ལོ་སར་སྲུང་བརྩི་བྱས་གནང་སོང། སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་གི་ཚབ་བྱས་ཏེ་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲི་ཞུས་པ་དང་སྦྲགས་གཞིས་བྱེས་བོད་མི་རྣམས་མགྱོགས་མྱུར་ལྷན་འཛོམས་ཡོང་བའི་སྨོན་འདུན་ཞུས་གནང་འོག་གི་ང་ཚོའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བྱིན་རླབས་དང་འདི་ནང་བཞིན་ང་རང་ཚོ་ད་བོད་མི་སྤྱི་ཡོངས་ཀྱི་བསོད་ནམས་མཐུ་ལས་ཀྱི་ཐོག་ནས་ཨ་ནི་གང་མགྱོགས་ཀྱི་བོད་ང་ཚོ་གཞིས་བྱེས་མཉམ་འཛོམས་ཡོང་བའི་ཀྱི་སྨོན་འདུན་ཞུ་གི་ཡོད་བྱིན་ཏེ་ཞུ་ཡིན་ལ་བསམ་འདྲ་ལེ་ཞུ། ཡང་སྐབས་དེར་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་ལོ་གསར་བའི་ལམ་བུ་འདི་ནི་ཚང་མས་བདེ་སྐྱིད་པའི་འཛམ་གླིང་ཞིག་སྐྲུན་ཐབས་ལ་འབད་དེ་བཟོད་བསྲན་དང་གུ་ཡངས་ཀྱི་སྒོ་ནས་ལས་དོན་སྒྲུབ་ཐུབ་པའི་རེ་བ་ཡོད་ཅེས་གསུངས་འོག་གི། ཨ་ནེ་ལོ་གསར་པའི་གི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞེས་ཞུ་ཡ་ཡིན། ཨ་ནེ་གཉིས་ནས་ད་བཀྲ་ཤིས་པོ་དང་བདེ་པོ་ལེགས་པོ་ཡོང་པ་བྱེད་པ་ལ་ཡ་ད་འཇིག་རྟེན་འདིའི་ནང་ལོགས་ལ་ཡ་ག་ཟུག་རེ་ནད་ཡམས་འཁྲུག་རྩོད་འཁོན་འཛིན་བ་བདུན་པ་འདི་གས་ཚང་མ་ཞི་བ་ཡོང་ལོག་ལི་ཡ་ད་ང་རང་ཚོ་ཚང་མའི་ནང་ལོགས་ལ་ཡ་སྤྱི་སེམས་དང་ཨ་ནེ་སྒྲུབ་ཕྱོགས་ཀྱི་ཐོག་ནས་ག་རེ་གནང་དགོས་ཀི་འདུག་དེའི་གཞི་རྩ་བཅོལ་བའི་ཐོག་ནས། ནི། ལམ་བུ་འདི་གསར་བ་ཅིག་དང་བཟོད་བསྲན་ལྡན་པའི་གི་ཁོག་ཡངས་ཀྱི་ཐོག་ནས་ནི་ང་ཚོའི་གི་ལས་དོན་སྒྲུབ་ཡས་ཐོག་ལ་ཡང་ཚང་མས་ཀྱི་ནི་ཕྱར་གྲུ་མཉམ་འདེགས་ཀྱི་ནི་ཅིག་འཛམ་གླིང་འདི་ཞི་བདེ་ཡོང་ཡས་དང་རང་སྐྱིད་མི་སྨོན་ཡོང་ཡས་ལ་ཡང་ནི་ཚང་མས་དགོངས་པ་བཞེས་པ་རེད་བསམ་གྱི་འདུག། དེ་ནས་ཚེས་གཅིག་གི་ཚེས་གཏོར་ཆོ་ག་རྣམས་གྲུབ་པའི་རྗེས་སུ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཚོགས་ཁང་ཆེན་མོའི་ནང་སྲིད་ཚབ་བཀའ་བློན་ནོར་འཛིན་སྒྲོལ་མ་གྱིས་རྒྱལ་བའི་བཞུགས་ཁྲི་རིན་པོ་ཆེར་མཎྜལ་རྟེན་གསུམ་འདེགས་འབུལ་ཞུས་པ་དང

འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད་ལ། ཡང་ཡང་བོད་ནང་གི་སྲོལ་རྒྱུན་ལོ་སར་ལྟར་བཙན་བྱོལ་ནང་དུ་ཡང་བོད་མི་ཚོས་ལོ་སར་ཚེས་བཅོ་ལྔ་བར་དུ་སྡེར་སྐར་རིག་གཞུང་གནང་གི་ཡོད་ཅིང། ཚེས་བཅུ་བཞིའི་ཉིན་གར་འཆམ་དང་ཚེས་བཅོ་ལྔའི་ཉིན་མཆོད་པ་ཞེས་སྲུང་བརྩི་ཞུ་གི་ཡོད་པ་རེད་ལ།

ང་ཚོས་དངོས་གནས་མུ་མཐུད་ནས་བོད་མིའི་འགྲོ་བ་མིའི་ཐོབ་ཐང་གོང་འཕེལ་ཡོང་བ་བྱ་རྒྱུར་ཆོད་སེམས་བརྟན་པོ་ཡོད། ངས་བོད་པའི་གྲོགས་པོ་གྲོགས་མོ་ཚང་མར་ལོ་གསར་བཀྲ་ཤིས་བདེ་ལེགས་ལོ་འདིའི་ནང་བྱ་བ་ལམ་འགྲོ་ཡོང་བའི་སྨོན་འདུན་ཞུ།
All my Tibetan friends Lo Sar Tashi Delek and good luck for the new year! དེ་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་སྐལ་ལྡན་བློ་གྲོས་ལགས་ནས་འཛམ་གླིང་ཤར་ནུབ་ཀྱི་ངེད་རླུང་འཕྲིན་ཁང་གི་གསན་མཁན་རྣམ་པར་བོད་ལུགས་ཤིང་འབྲུག་ལོའི་ལོ་གསར་ར་འཚམས་འདྲི་གནང་རྒྱུ་རེད། བོད་ཀྱི་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ལ་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་བྱེད་པ་ཡོངས་ཀྱི་ཚབ་ཞུས་ཏེ་སྒོ་གསུམ་གུས་པ་ཆེན་པོས་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་ཡུན་དུ་བརྟན་ཅིང་ཐུགས་བཞེད་ལྷུན་གྱིས་འགྲུབ་པའི་སྨོན་འདུན་ཞུ་རྒྱུ་དང་གཞིས་བྱེས་བོད་མི་ཡོངས་ལ་ལོ་གསར་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ང་སྐལ་ལྡན་བློ་གྲོས་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལོ་ངོ་བཅུ་ཕྲག་གསུམ་མ་ཟིན་ཙམ་གྱི་དུས་ཡུན་དེའི་རིང་རྒྱ་ཆེའི་གསན་མཁན་རྣམ་པ་ཚོར་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་བོད་ནང་གི་དངོས་ཡོད་ཀྱི་གནས་ཚུལ་ཁག་དུས་ཐོག་རྒྱང་སྲིང་ཞུ་རྒྱུར་འབད་བརྩོན་གཙོ་བོ་ཞུ་བཞིན་ཡོད། རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོར་ཕྱི་ཕྱོགས་སུ་འབྲེལ་གཏུག་བྱ་རྒྱུར་དམ་དྲག་ཧ་ཅང་ཤུགས་ཆེ་བྱེད་བཞིན་པའི་དུས་འདིར་ཡང་ང་ཚོའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་དཔེར་ན་བོད་ནང་བོད་ཀྱི་སྐད་ཡིག་དང་ཆོས་ལུགས་རིག་གཞུང་གི་ཉམས་ལེན་བཀག་སྡོམ་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་སྐོར་དང། རྒྱ་ནག་ཁྱོན་ཡོངས་ཀྱི་ནང་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པའི་ཤུགས་རྐྱེན་དེ་བོད་ནང་གི་བོད་མི་ཚོར་ཡང་འཕྲད་བཞིན་པ། དེ་བཞིན་བོད་ཀྱི་ཁོར་ཡུག་ཐོག་དོ་ཕོག་ཇི་བྱུང་ལ་མ་ལྟོས་པར་རྒྱ་ནག་གཞུང་གིས་བོད་ས་མཐོའི་སྟེང་ཆུ་ཤུགས་གློག་འདོན་ཁང་གསར་རྒྱག་དང་འབྲོག་པའི་ས་ཆ་བཙན་འཕྲོག་གིས་ཉི་འོད་གློག་ནུས་ཀྱི་འོད་སྡེར་འབུམ་ཕྲག་མང་པོ་བཙུགས་པ་སོགས་བོད་མི་ཚོར་འཕྲད་བཞིན་པའི་དངོས་ཡོད་ཀྱི་གནས་ཚུལ་མང་དག་ཞིག་བོད་ནང་ནས་མཁོ་སྤྲོད་བྱུང་དང་འབྱུང་བཞིན་ཡོད་སྟབས་ད་རེས་ཀྱི་གོ་སྐབས་འདི་བཟུང་སྟེ་གནས་ཚུལ་མཁོ་སྤྲོད་པ་རྣམ་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན། ང་ཚོའི་རླུང་འཕྲིན་དང་བརྙན་འཕྲིན་དེ་བཞིན་སྤྱི་ཚོགས་དྲ་ལམ་འདྲ་མིན་ཐོག་གི་ལས་རིམ་གསན་གཟིགས་རྣམ་པ་ནི་ང་ཚོའི་ཞབས་ཞུ་སྒྲུབ་པའི་དམིགས་ཡུལ་དང་སྙིང་སྟོབས་ཀྱི་རྨང་གཞི་ཡིན་པས་ལས་རིམ་གསན་གཟིགས་རྣམ་པ་ཚོར་ཡང་བཀའ་དྲིན་ཆེ་ཞུ་གི་ཡོད། ལོ་གསར་པ་འདིའི་ནང་རྣམ་པ་ལྷན་རྒྱས་ཚང་མ་སྐུ་ཁམས་གསལ་ཐང་དང་བྱ་བ་ལམ་འགྲོ་ཡོང་བའི་མཚམས་སྦྱོར་ཞུ་གི་ཡོད། ལོ་གསར་སྤྲོ་པོ་ཡོང་བར་ཤོག། བཀྲ་ཤིས་བདེ་ལེགས། གསན་མཁན་རྣམ་པ་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཐེངས་འདིའི་རང་དབང་གི་གླེང་སྟེགས་ཞེས་པའི་ལེ་ཚན་ནང་དུ་བོད་མདོ་སྨད་ཀྱི་དགོན་སྡེ་དང་ཞིང་འབྲོག་ས་ཁུལ་ནས་ལོ་སར་རོལ་སྟངས་ཐད་ལ་ལྕགས་མོ་མཚོས་བོད་མི་ཁག་ཅིག་དང་མཉམ་དུ

བོད་ཀྱི་ཡུལ་ལུང་མི་འདྲ་བ་རེ་ན་ལོ་སར་གྱི་རོལ་སྟངས་དེ་ཡང་མི་འདྲ་བ་ཡོད་པ་བཞིན་མདོ་སྨད་ས་ཁུལ་དུ་གཙོ་བོ་དགོན་སྡེ་ཁག་དང་ཞིང་འབྲོག་བཅས་སུ་རྣམ་པ་ཐ་དད་ཡོད་པའི་ཁྲོད་ནས་ས་ཆ་ཁ་ཤས་དཔེ་མཚོན་དུ་དྲངས་ནས་ངོ་སྤྲོད་བྱས་ཡོད། དེ་ཡང་མདོ་སྨད་བླ་བྲང་དགོན་པའི་ལོ་སར་གྱི་རོལ་སྟངས་མདོར་བསྡུས་ཤིག་བོད་ཀྱི་ཆབ་སྲིད་བཙོན་ཟུར་དང་དེ་སྔ་བླ་བྲང་དགོན་པའི་གྲྭ་བ་ཡིན་པ་མགོ་ལོག་འཇིགས་མེད་ལགས་ནས་གསུངས་བྱུང།

རྐང་རྩེད་ནས་ད་ལྟ་ལོ་གསར་གི་ད་ཆ་ཞིག་ཚོགས་ཆོག་གི་རེད་ཚོགས་ཚོགས་དུས་ཚོགས་དུ་དམིགས་བསལ་ཟིག་གི་ཚོགས་གི་རེད་ཚོགས་རང་ག་ད་ཧབ་ཆ་ལ་རྒྱ་ཡིག་ཚོགས་འགྲོ་གི་འཇོག་གི་རེད་ད་ལྟ་ཞིག་དམིགས་བསལ་འགྲོ་དུས་ནས་དེ་ནས་ཡར་ཚོགས་ཚོགས་གི་དེ་དུས་ད་འདོན་པ་སོང་འདོན་པ་གི་བབ་གི་ནི་ད་ད་ཆའི་ཐོག་བསྐྱར་བར་ཐལ་ར་ད་ཆའི་ཐོག་མ་རེད། དག། ཆང་བ་ལ་ཀོས་ཤོ་ཚ་ལ་མ། འོ་ད་སིལ་ཏོག་འདྲ་མི་འདྲ། ཚོགས་ཆེན་ཁྲི་རིན་པོ་ཆེ་འོས་འདི་ཉིན་པ་སིལ་ཏོག་ཙམ་ལ་རེད་དག་གི། དེ་ནས་ཁྱབ་བདག་མ་ད་དེ་ནས་ཞལ་ངོ་ཚོགས་ཆེན་ཞལ་ངོ་ཆེ་རྩབ་གི་རེད། དེ་ནས་དབུ་མཛད་ཀི་རྩབ་གི་རེད་ཏི་ད་རེད་ད་སིལ་ཏོག་ཏག་རྩབ་ཏི་ཡིན་ཚོགས་ནས་ཏི་ཡིན་རེད།

འོ་ལོ་གསར་བཟང། ད་དེ་ནི་མགོ་ལོག་ཕྱོགས་ལ་མཚོན་པ་ཡིན་ན་ལོ་གསར་ཧ་ཅང་གི་ཅིག་དྲར་རྒྱུ་ཡོད་དེ་འདྲ་ཡོད་ནི་མ་རེད་དེ་བས་ཀྱང་ལོ་གསར་ལ་ཅིག་ལུག་མགོ་བཤམས་རྒྱུ་འདྲ་བོ་དེ་འདྲ་གཏན་ནས་མི་འདུག་ལོ་གསར་ལ་ལུག་མགོ་བཤམས་གོ་ནོ་འདི་ངོ་མ་བཤད་ན་བོད་མགོ་སོག་པོས་བཅད་པའི་རྗེས་དྲན་གྱི་མཚོན་རྟགས་འདྲ་བོ་ཅིག་ཆགས་བསྡད་ཡོད་བ་རེད་འོ་ད་གང་ལྟར་ཀྱང་ད་མགོ་ལོག་ག་མཚོན་པ་ཡིན་ན་གནམ་གང་ཡོད་ན་གནམ་གང་གི་མཚན་མོ་དུས་ཚོད་གཉིས་པ་ཙམ་ནས་ད་ཁྱིམ་མི་ཚང་མ་ཡར་ལངས་ནས་ཁ་ལག་བཀྲུས་གོན་པ་གསར་བ་གྱོན་བུད་མེད་རྣམས་ཀྱིས་མེ་ཁ་གསོ་བ་དང་སྐྱེས་པ་རྣམས་ཀྱིས་བསང་མེ་གསོས་ནས་ད་ལོ་བསང་བསང་ཆེན་ཟིག་ཕུད་ཀྱི་རེད་ནས་བསང་ཕུད་པའི་སྐབས་དེ་དུང་སྐད་བསྒྲགས་བསང་འབོད་བྱས་ཏེ་རང་གི་འདོད་པ་གང་ཡིན་པ་དེ་སོགས་གསལ་བོ་བརྗོད་དེ་ནས་ཀི་བསྭོ་ལྷ་རྒྱལ་འཐེན་རླུང་རྟ་དང་གསེར་སྐྱེམས་མཆོད་དེ་མོ་ཡིན་ནི་རེད། ད་ལོ་བསང་མཆོད་དུས་ཁྱིམ་མཚེས་ཁག་གི་བར་ར་ཅིག་ལངས་སྔ་འདྲ་བོ་རྩ་ལ་ཟིག་སྔ་གི་ལྟ་ནས། ད་ཅིག་འགྲན་བསྡུར་གྱི་རྣམ་པ་འདྲ་བོ་དེ་མོ་ཡོད་དགོས། ཡིན་ན་ར་ཡང་ཅིག་ཧ་ཅང་སྔ་དྲགས་སོང་ན་ཡང་འགྲིག་གི་ཡོད་ནི་མ་རེད་ཡང་སྐལ་བཟང་གི་ལོ་བསང་སྔ་ལྗོགས་ཤིག་སྔ་ད་ལྟའི་ཡང་ཅིག་ཆ་ནས་དེ་མོ་ར་ཡོད་ནི་རེད། ད་གང་ལྟར་ཀྱང་ལོ་བསང་ཕུད་ཚར་ནས་ནང་དུ་ཐོན་དུས། ད་ཅིག་རང་རང་གི་ཁྱིམ་ཚང་གི་ཁྱིམ་ཕུག་ན་ཡོད་ནི་སྐུ་གསུང་ཐུགས་རྟེན་དེ་ཚོའི་མདུན་དུ་ཁ་ཟས་ཀྱི་ཟས་ཕུད་འདྲ་བོ་བཤམས་ནས་གསོལ་བ་སྨོན་ལམ་བཏབ་ཚར་བའི་རྗེས་ནས་ད་ཁ་དཔེ་བཟོ་ནི་རེད། ཟས་ཡོད་ན་གནམ་ལོའི་ཚེས་གཅིག་ཟ་ཟེར་བ་ལྟར་ད་ཁྱིམ་མི་གང་བོ་ལོ་གསར་གྱི་ནངས་ཇ་ལ་མཉམ་དུ་རོལ་ཨ་ནི་ཕན་ཚུན་ན་ཁ་གཡང་འཇོག་ད་ནི་དགོད་གཏམ་སྣ་ཚོགས་བྱ་ལས་ད་ཡིན་རང་དབང་ཟིག་ག་འདུག་ནི་དེ་མོ་ཟིག་རེད་ད་དང། དེ་ཙམ་མ་ཟད་ལོ་གསར་ཚེས་གཅིག་གི་ནངས་ཇ་གི་སྐབས་ལས་རང་རང་གི་སྒོ་ཕྱུགས་གི་ནང་སོགས་ན་ཡང་གཅིག་གི་མྱིའི་ཟ་མ་ཟ་ནི་འདྲ་བོ་ཟ་མ་གི་གསོ་གོ་ནི་འདྲ་བོ་དེ་མོ་ཡོད་ན་དེ་དང་སྒོ་ཁྱི་ལ་ཡང་ལོ་གསར་གི་ཟས་སྐལ་ཡིན་དེ་དག་ལ་གཅིག་ཟ་མ་དམིགས་བསལ་གི་སྦྱིན་རྒྱུ་འདྲ་བོ་ཡང་དེ་མོ་དེ་ཚོ་ར་ཡོད་གི་དེ་གི་ད་ལོ་གསར་ཚེས་གཅིག་གི་ཉིན་ང་ཚོས་དེ་མོ་ཟེར་གི་ཡོད་གི་ལོ་གསར་ཚེས་གཅིག་གི་ཉིན་གང་བ་རྣམ་གསུམ་དུས་གང་སོང་བ། གང་བ་རྣམ་གསུམ་ཟེར་རྒྱུ་ཟིག་ཡོད་གི་ད་ལྟའི་གང་བ་རྣམ་གསུམ་པོ་དེ་ཅི་ལྟར་ཟེར་ན་བར་སྣང་ལྷ་བསང་གྱི་དུད་པས་གང། ས་གཞི་རྟ་མཆོག་གི་རྨིག་སྒྲས་གང། སྦྲ་ཁྱིམ་ཤ་མར་ཐུད་གསུམ་གྱིས་གང། འོ་དེ་མོ་ད་ལྟ་རྒྱུ་ཟིག་མགོ་ལོག་ཕྱོགས་ན་ཡོད་གི་ཡིན་ན་ར་ཡང་ཅིག་ལག་ལེན་གྱི་སྒང་ནས་ས་གཞི་རྟ་མཆོག་གི་རྨིག་སྒྲས་གང་རྒྱུ་བོ་ལོ་གསར་གྱི་ཉི་མ་ཅིག་རྟ་བཞོན་ནས་བསང་སྐོར་ནི་ད་སོ་མང་ང་མེད་གི། ད་དེ་གིས་རྟ་བཞོན་ནས་བསང་སྐོར་ནི་ཡོད་རྒྱུ་ཡོད་གི་ད་ད་མང་ང་དེ་མོ་ཡང་ཅིག་མེད་ནི་དེ་མོ་འདྲ་ཟིག་རེད་ད་གང་ལྟར་ཀྱང་ལོ་བསང་ཕུད་ཚར་བའི་རྗེས་ནས། ད་ལོ་གསར་གྱི་བྱེད་སྒོ་ངོ་མ་དེ་འགོ་ཚུགས་པ་ཡིན་པས་ཨེ་ནས་ཅིག་ཁྱིམ་ཚང་ཕན་ཚུན་གྱི་བར་ལ་ལྷག་སྔ་ཞིག་ད་ལོ་ལོ་གསར་བཟང་ལོ་གསར་བཟང་ཟེར་ཕན་ཚུན་ན་ཅིག་ཁ་གཡང་འཇོག་བཞིན་ལོ་དཀའ་སྐྱ་ནས་འགྱོད་རྒྱུའི་དུ་མོ་སྲོལ་ཟིག་ཡོད་ཡིན་ནའང་ད་ལོ་གསར་ཚེས་གཅིག་ཉིན་གྱི་ལོ་སྐལ་སྐྱེལ་རྒྱུའི་གཙོ་བོ་དེ་བྱིས་པ་ཚོ་ཆགས་བསྡད་ཡོད་པ་རེད། ད་ཡིན་ན་ཡང་སོ་སོའི་ཕ་མ་དང་བླ་མ་ལ་སོགས་པ་ཐག་ཉེ་ན་ཡོད་པ་ཡིན་ན་ཐོག་མར་དེ་དག་ལ་ལོ་གསར་འཚམས་འདྲི་དང་ལོ་སྐལ་སྦྱིན་རྒྱུའི་སྲོལ་ཟིག་ཡོད་དགོས། ད་གི་ལོ་སྐལ་དེ་ཆི་འདྲ་སྦྱིན་དགོས་ཟེར་ན་ལོ་སྐལ་ལ་ཁ་བཏགས་དང་གོ་རེ། ཞུན། ཇ། ཆང་དམ་བི། ཀ་ར། ཤིང་ཏོག་ལ་སོགས་པ་ཁྱེར་ནས་འགྱོ་དགོས་དུ་མོ་ཟིག་རེད། ད་གི་ད་རང་རང་གི་ཕ་མ་ལ་སོགས་པ་བཀུར་འོས་པའི་རྒན་རབས་པ་ཁྱིམ་དུ་ཡོད་པ་ཡིན་ན་ལོ་གསར་གྱི་ཟས་ཕུད་དེ་དཀོན་མཆོག་གསུམ་ལ་མཆོད་ཚར་བའི་རྗེས་ནས་ཐོག་མར་ཁོང་རྣམ་པ་ཚོ་ལ་མཆོད་རྒྱུའི་ལུགས་སྲོལ་ཟིག་ཧ་ཅང་གི་ཡག་པ་ཟིག་དེང་སང་ང་ར་ཡོད་ནི་དུ་མོ་ཟིག་རེད་ད་གི་ད་མགོ་ལོག་ཕྱོགས་ལ་མཚོན་པ་ཡིན་ན་བོད་མི་རིགས་སྤྱི་མཚུངས་བཞིན་གླུ་གར་ལ་སྤྲོ་ཞིང་ནི་སེམས་མཚར་ལ་གཏོང་བའི་མི་རིགས་ཤིག་ཡིན་པའི་རྒྱུ་མཚན་གི་ཉིན་གང་བོ་ད་ལོ་སར་གི་ཚེས་གཅིག་གི་ཉིན་གང་བོ་དེ་ལ་ཁྱིམ་མཚེས་རུ་སྐོར་ཚང་མ་ལྷན་དུ་འཛོམས་ནས། གླུ་བླངས་བྲོ་འཁྲབ་ལ་སོགས་པའི་ཅིག་རྩེད་རིགས་སྣ་ཚོགས་ལ་བརྩེས་ནས་ནི་དགའ་དགའ་སྐྱིད་སྐྱིད་ཀྱི་ངང་ནས་ལོ་གསར་གྱི་ཚེས་གཅིག་དེ་སྐྱེལ་ནི་དུ་མོ་ཞིག་རེད་དེ་ནས་ལོ་གསར་གྱི་ཚེས་པ་གསུམ་ནས་བཟུང་སྟེ་ཐག་རིང་ན་ཡོད་པའི་ད་རང་རང་གི་ཉེ་རིང་དང་སྤུན་ཟླ་བཟང་ས་ངོ་ཤེས་ལ་སོགས་པ་ལ་ཡང་ལོ་སྐལ་སྐྱེལ་ནས་ནི་ཕན་ཚུན་ན་འགྲོ་རྒྱུའི། འོ་དུ་མོ་གོམས་སྲོལ་འདྲ་བོ་དུ་མོ་ཡོད་གི། ད་མདོར་བསྡུ་བ་ཡིན་ན་མགོ་ལོག་གི་ཕྱོགས་ནས་ལོ་གསར་གྱི་བྱེད་སྒོ་དེ་ལོ་གསར་ཚེས་གཅིག་ནས་བཟུང་སྟེ་ཚེས་པ་བདུན་གྱི་བར་དུ་བྱེད་རྒྱུའི་སྲོལ་འདྲ་ཟིག་ཕལ་ཆེར་ཡོད་ཁ་རེད་ད་ཡིན་ནའང་དེང་སང་དེ་འདྲ་ཡོད་མེད་དང་ད་ངའི་ར་ལྟར་དེང་སང་ཅིག་གསལ་བོ་ལ་ཆེད་ཟིག་ན་གསལ་བོ་མི་དྭངས་གི་འོ་ད་དུ་མོ་ཟིག་རེད། དེ་གི་ས་ཁུལ་ཁ་ཤས་ལ་མཚོན་པ་ཡིན་ན་ཕལ་ཆེར་ཚེས་པ་གཅིག་ནས་བཅོ་ལྔའི་བར་ར་ཅིག་ལོ་གསར་བྱེད་སྒོ་ཡོད་ས་རེད་བསམ་པ་འདྲ་བོ་ཡང་ཅིག་གོ་མྱོང། ད་གང་ལྟར་ཀྱང་ལོ་གསར་གྱི་མཇུག་བསྡུ་བའི་བྱེད་སྒོ་དེ་བོད་ཚེས་བཅོ་ལྔའི་ཉིན། འཇིག་བདེ་བས། ད་མཛད་སྒོ་ཟེར་དགོས་ན་མཇུག་བསྡུ་བའི་བྱེད་སྒོ་དེ་བྱེད་ཀི་འདུག་ད་གཅིག་བྱས་ན་འདི་དེང་སང་གི་ཅིག་བྱེད་སྲོལ་གསར་བ་འདྲ་བོ་ཟིག་ཡིན་ན་ར་ཐང་ཨོ་ད་དེ་འདྲ་ཟིག་རེད་ད་མགོ་ལོག་ཕྱོགས་ཀི་ལོ་གསར་ཡེད་སྟངས་འདྲ་བོ་མདོར་བསྡུས་ཟིག་བྱས་ན་དུམ་བུ་ཟིག་རེད་ལ། དེ་བཞིན་ཡང་མདོ་སྨད་ཞིང་གྲོང་གི་ལོ་གསར་རོལ་སྟངས་དེ་འབྲོག་ཕྱོགས་དང་ཅུང་ཁྱད་པར་ཡོད་པ། ད་ལྟ་ཡོ་རོབ་ཀྱི་སི་པན་ནང་གནས་བཞུགས་རྩོམ་པ་པོ་སངས་རྒྱས་སྐྱབས་ལགས་ནས་ཁོང་གི་ཕ་ཡུལ་ཁྲི་ཀ་གི་ལོ་གསར་རོལ་སྟངས་གསུངས་བྱུང། ངའི་ཕ་ཡུལ་ཁྲི་ཀ་རེད་ད་ཁྲི་ཀ་གི་ཡུལ་དེ་ཚོ་ཚང་མ་ད་ལུགས་སྲོལ་འདྲ་བོ་འདྲ་བོ་རེད་ད་ནམ་གང་གི་དགོང་མོ་དེ་ཉིན་གུང་གི་ལངས་ནས་ནི་ད་ཁྱིམ་ཚང་གི་ཕྱི་ནང་དེ་ཚོ་གཙང་མ་བཟོས་དེ་ནས་ད་ཕྱོགས་ཚིག་རླུང་རྟ་བཏགས་དེ་འདྲ་བྱས་ནས་རྒྱ་སྒོ་གི་ད་ཡུན་ནི་ཆ

སྔ་བོ་ལངས་ན་ནི་དེ་ཡག་པ་བརྩི་གི་རེད། ནི་དེ་དང་ཕྱི་བོ་འདྲ་བོ་ཆགས་ན་ད་དེ་ཚོས་ཞབས་འདྲེན་བྱེད་ཡག་གི་རྣམ་པ་འདྲ་བོ་རེད། ད་དང་པོ་ཚེས་གཅིག་སྔ་དྲོ་དེ་ཡར་ལངས་ནས་དང་པོ་བྱ་ཁུ། དེ་ཇ་ཁོལ་བ་ཡིན་ན་ནི་དེ་ནས་ད་བུ་དེ་ཚོས་སོང་ནས་ཁང་པ་གི་ཐོག་ལ་སོང་ནས་བསང་གཅིག་གཏོང་གི་རེད། བསང་བཏང་ནི་དེ་ནས་ཁྱིམ་ཚང་གི་བསང་དེ་བཏང་ཚར་ནས་དེ་ནས་ཡར་སྡེ་བ་ལྷ་ཁང་ནང་སོང་བསང་བཏང། བསང་བཏང་དགོས་པ་རེད་དེ་གཅིག་རེད་དེ་ནས་ད་ནང་མི་ཚང་མ་གི་ནི་ལོ་སར་གི་ཞོགས་ཇ། ཞིག་རེད་དེའི་སྐབས་སུ་ནི་ད་ཨ་ཡེ་ཨ་མྱེས་ཡོད་ན་ཕ་མ་ད་རྒན་རྒོན་སུ་ཡོད་ན་དེ་ཚོ་གྲལ་གི་གྲལ་མགོ་ནས་བཞུགས་དེ་ནས་གཞོན་གཞོན་དེ་ཚོ་གི་ཨ་ནི་ཕྱག་འཚལ་ཨ་ནི་དེ་ནས་རྒན་རྒོན་དེ་ཚོས་ལོ་སར་སྟེར་ཡ་དང་ཁ་གཡང་བཀྲ་ཤིས་འབོད་ཡ་དེ་འདྲ་གི་ལུགས་སྲོལ་ཅིག་རེད་དེ་ནས་ཞོགས་ཇ་གི་རྗེས་ལ་ཨ་ནི་ད་ཁྱིམ་ཚང་དེ་ལ་གལ་ཆེན་པོ་ཡིན་ཡ་གི་དཔེར་བཞག་ཡིན་ན་ད་ཨ་ཡེ་ཨ་མྱེས་ཡང་ཁྱིམ་ཚང་གཞན་དག་ན་ཡོད་ན་ཨ་ནི་ད་ཨ་ཡེ་ཨ་མྱེས་དེ་ལོ་སར། ད་དང་པོ་ཆགས་དགོས་བ་རེད་དེ་འདྲ་བྱས་ནས་སོ་སོའི་ཁྱིམ་ཚང་གི། ད་ཁྱིམ་ཚང་གི་ཁྱིམ་རྒྱུད་ཤ་ཉེ་ནང་ལོགས་ནས་གལ་ཆེན་པོའི་རྒན་རྒོན་དེ་ཚོ་ལ་ཨ་ནེ་དང་པོ་ལོ་སར་ར་འགྲོ། དེ་ལོ་སར་འགྲོ་ཚར་ནས་རྗེས་ལ་ཨ་ནེ་སྡེ་བ་གི་ད་ང་ཚོ། མ་པ་སྡེ་བ་གཙོ་ན་དཔོན་པོ་ཡོད་རེད་དཔོན་ཚང་ལ་ལོ་སར་ར་འགྲོ་དགོས་རེད་ད་དེ་ལུགས་སྲོལ་རེད་དཔོན་ཚང་ལོ་སར་འགྲོ་དེ་རྗེས་ནས་ཨ་ནེ་སྡེ་བ་ནང་ལོགས་གི་ད་རྒན་རྒོན། ཡོད་ཡོད་ཚང་མ་ལ་ལོ་སར་ར་འགྲོ་དགོས་རེད་གཞོན་གཞོན་ད་གཞོན་གཞོན་དེ་ཚོ་ལོ་སར་ར་འགྲོ་དགོས་རེད་གཞོན་གཞོན་དེ་ཚོ་ཕར་རྒན་རྒོན་དེ་ཚོ་ལོ་སར་ར་འགྲོ་དེ་སྒང་ལ་ཨ་ནི་ད་ལག་རྟགས་ཁྱེར་ཡ་དང་དེ་ནི་ད་ཕར་ནང་ལ་འབྱོར་ན་ཨ་ནི་ལོ་སར་བཟང་ང་ཟེར་ཕར་སྐད་ཆེན་པོ་དེ་འདྲ་བྱས་དེ་སྒང་ལ་ལོ་སར་བཟང་བཟང་ཟེར་དེ་ནི་ད་རྒན་རྒོན་དེ་ཚོ་ལ་ཕྱག་འཚལ་དགོས་རེད།

དེ་མིན་སྤྱིར་མདོ་སྨད་ཀྱི་འབྲོག་ཕྱོགས་ནས་ཁྱིམ་ཚང་རྣམས་ཁ་འཐོར་དུ་ཡོད་པས་ལོ་སར་དེ་ཡང་ཚེས་གཅིག་ནས་བཅོ་ལྔ་བར་དང་ཡང་ཁ་ཤས་ནས་ལོ་སར་ཚེས་གཅིག་ནས་ཟླ་མཇུག་བཅས་ཟླ་གཅིག་ཧྲིལ་བོ་ལོ་སར་གཏོང་སྲོལ་ཡོད་པ་རེད། གསན་མཁན་རྣམ་པ་དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་བཞག་རྗེས་ཁྱེད་ཚོས་གསན་པར་ལྕགས་མོ་མཚོ་གིས་བཀའ་དྲིན་ཆེ་ཞུ་གི་ཡོད་ལེ་ཚན་རྗེས་མར་ང་ཚོ་སླར་ཡང་མཇལ་ཡོང། ད་བདེ་མོ་བྱོས། གསན་མཁན་རྣམ་པ་ཚོ་ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་རྒྱང་བསྲིང་བྱས་ཟིན་པ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་དོན་གྲུབ་རྣམ་རྒྱལ་ལགས་དང་ལས་རིམ་གོ་སྒྲིག་དང་རྒྱང་བསྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན་རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ་ང་ཚོ་ལེ་ཚན་རྗེས་མར་སླར་ཡང་མཇལ་ཡོང་ད་བདེ་མོ་བྱོས།